སྤྱི་ཚོགས་དྲ་ལམ་ཐོག་གནས་ཚུལ་ཐོན་པར་གཞིགས་ན། ཁམས་སྡེ་དགེ་རུ་མི་དམངས་ཀྱིས་ས་གནས་སྲིད་གཞུང་གི་ལས་ཁུངས་ཀྱི་མདུན་འདུ་འཛོམས་བྱས་ནས་ཆུ་མཛོད་འཛུགས་སྐྲུན་མཚམས་འཇོག་དགོས་པའི་ཞུ་གཏུག་བྱེད་བཞིན་ཡོད་འདུག། དེ་ཡང་སྡེ་དགེ་རྫོང་སྲིད་གཞུང་གི་སྒོ་འགྲམ་དུ། རྫོང་དེའི་ཁོངས་གཏོགས་བུད་མེད་ཁག་ཅིག་འདུ་འཛོམས་བྱས་ནས། མང་ཚོགས་ཀྱི་འདོད་མོས་མེད་བཞིན་དུ་འབྲི་ཆུའི་རྒྱུད་དུ་རྒྱ་ནག་གིས་ཆུ་མཛོད་རྒྱག་བཞིན་ཡོད་པ་དེ་མཚམས་འཇོག་དགོས་པ་དང། ཆུ་མཛོད་རྒྱག་བཞིན་ཡོད་པར་བརྟེན་ནས་མང་ཚོགས་གནས་སྤོ་དགོས་རྒྱུའི་བཙན་སྐུལ་གཏོང་བཞིན་ཡོད་པར་ངོས་ལེན་མེད་པས་སྲིད་བྱུས་དེ་མཚམས་འཇོག་བྱེད་དགོས་ཞེས་དགོས་འདུན་བཏོན་ཡོད་འདུག། གནས་ཚུལ་དེ་འདི་ག་རླུང་འཕྲིན་ཁང་གི་དྲ་སྣང་ལས་རིམ་གཙོ་སྐྱོང་བ་ཚེ་རིང་སྐྱིད་ལགས་ཀྱིས་དྲ་རྒྱའི་ཐོག་ཏུ་ཡང་བཀོད་འདུག་པས་ཁོང་ལ་གནས་ཚུལ་དེ་ཤེས་རྟོགས་ཇི་ལྟར་བྱས་ནས་བྱུང་ཡོད་ཀྱི་ཐད་བཅར་འདྲི་ཁག་ཅིག་ཞུ་རྒྱུ་ཡིན། ཨ་ཚེ་སྐྱིད་ལགས་གནས་ཚུལ་དེ་ཐོག་མར་དེ་ག་འདྲ་བྱུང་འདུག་དེ་བཅས་ག་ཚོད་འདྲི་ན་ཞུ་ཡིན། ལགས་སོ་རྒྱལ་མཚན་ལགས་ཐོག་མར་དེ་ལ་ད་ནང་ཞོགས་པ་སྔ་བོ་རྒྱུན་དུ་ནས་ང་ཚོའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཁོང་རྡུང་གི་གནས་ཚུལ་མཁོ་སྤྲོད་གནང་མཁན་སྦེལ་ཇམ་དུ་གནས་སྡོད་བྱས་ཡོད་མཁན་གྱི་བོད་མི་གཅིག་གིས་ཨ་ནི་བརྙན་པར་བསྐུར་ཡོང་བྱས་ཁམས་སྡེ་དགེ་རྫོང་གི་རྫོང་སྲིད་གཞུང་གི་སྒོ་འགྲམ་ན་ནི་ང་ཚོའི་ས་གནས་མང་ཚོགས་མང་པོ་ཅིག་འཛོམས་བྱས་འདུག་འཛོམས་བྱེད་ནི་ཞུ་གཏུག་བྱེད་ཀྱི་འདུག་ལབ་ནས་དེ་གནས་ཚུལ་དེ་མཁོ་སྤྲོད་བྱས་སོང་ད་ནང་བཞིན་གྱི་བརྙན་པར་དེ་ཚོའི་སྒང་ལ་ད་བོད་ཀྱི་བོད་ནང་ནས་ཡར་འཇུག་བྱས་ཡོད་པ་གི་བརྙན་པར་དེ་ཚོའི་སྒང་ལ་ཡི་གེ་བྲིས་ཡོད་རྒྱུ་དེ་ན་ད་ཡི་གེ་དེ་ནི་སྡེ་དགེ་རྫོང་གི་སྲིད་གཞུང་གི་མདུན་དུ་ནི་རྫོང་དེའི་ས་ཁོངས་སུ་ཡོད་པའི་འབྲི་ཆུའི་བཞུར་རྒྱུན་དུ་ཆུ་མཛོད་རྒྱག་འཆར་ཡོད་པ་དང་ནི་ཆུ་མཛོད་འཛུགས་སྐྲུན་ལ་བརྟེན་ནས

ད་ཡིན་ན་ཡང་ང་ཚོ་ཟླ་ཚེས་གསལ་པོ་ཅིག་ཧ་གོ་གི་མི་འདུག་སྟེ། དུག་ལོག་དག་དེ་ཚོ་ལ་བལྟས་ན་ད་འདི་དེ་ཚོ་ད་ལྟ་དགུན་ཁ་གི་དེ་ཚོ་འདི་ཡིན་པར་སྣང། ཨ་ནི་ཁོང་རྣམ་པ་གི་ད་ལྟ་ང་ཚོ་སྒྲ་དེ་ནང་ནས་གོ་བ་ནང་བཞིན་གྱི་ཨ་ནི་ཁམས་སྐད་གསུང་གི་འདུག་ཨ་ནི་དེ་སྒང་ལ་དཀའ་ངལ་ད་དུ་འདི་མང་པོ་ཅིག་ཚོར་བ་ཆེན་པོ་གི་ཐོག་ནས་ཞུ་གཏུག་བྱེད་ཀྱི་འདུག་ད་ཡིན་ན་ཡང་ཁོང་རྣམ་པ་གི་ཞུ་གཏུག་དེ་རྫོང་སྲིད་གཞུང་གི་ངོས་ནས་ངོས་ལེན་བྱེད་ཀྱི་ཡོད་མེད་དང་ཨ་ནི་མང་ཚོགས་ལ་ད། ལན་ག་འདྲ་ཅིག་རྒྱག་གི་ཡོད་པ་ཁོ་ཚོའི་ཞུ་གཏུག་ལ་བསམ་ཤེས་དང་ཡང་ན་གྲོས་བསྡུར་དེ་འདྲ་ག་འདྲ་བྱེད་ཀྱི་ཡོད་པ་དེ་ཚོ་ཁ་གསལ་བོ་ཅིག་མི་འདུག་ད་ག་ནང་བཞིན་གྱི་ཞུ་གཏུག་བྱེད་མཁན་གྱི་བོད་མི་དེ་ཚོ་གི་ད་ལྟ་གནས་སྟངས་དང་ཡང་ན་ཁོ་ཚོ་གི་ཞུ་གཏུག་ད་ཅིག་ལས་འགུལ་ལབ་ན་འདྲ་ཡང་ན་རེ་བ་འདི་ག་འདྲ་འདྲ་བོ་ཅིག་འགྱུར་ཡོད་པ་དེ་ཚོ་ཁ་གསལ་བོ་ཅིག་མི་འདུག་ཡིན་ན་ཡང་ང་ཚོའི་ད་ཕྱི་ལོགས་ན་ཡོད་པ་གི་གཞུང་འབྲེལ་མིན་པའི་ཚོགས་པ་དང་ཡང་ན་ད་བོད་དོན་འཐབ་རྩོད་པ་དེ་ཚོ་གིས་ང་ཚོའི་བོད་པ་དེ་ཚོ་གི་གནས་སྟངས་ལ་སེམས་ཁུར་ཆེན་པོ་བྱེད་གི་འདུག་ག་རེ་རེད་ལབ་ན། སྔོན་མ་ནས་ང་ཚོའི་བོད་ནང་དུ་ད་འདི་འདྲའི་གི་གཏེར་ཁ་སྔོག་འདོན་ཡིན་ན་འདྲ་ཡང་ན། ཆུ་གློག་འཛུགས་སྐྲུན་དང་འདི་འདྲའི་གི་བོད་མི་ཚོ་གནས་སྤོར་གི་བྱུང་བ་ལ་སོགས་པའི་ད་གང་ལྟར་རྒྱ་ནག་གཞུང་གི་སྲིད་ཇུས་འདི་འདྲའི་ལ་ངོས་ལེན་མེད་པ་དེ། ཞི་བ་གི་ཐོག་ནས་ཁྲིམས་དང་མཐུན་པ་གི་ཐོག་ནས་རེ་སྐུལ་དང་ཡང་ན་ཞུ་གཏུག་དེ་འདྲའི་བྱས་དུས་སྐབས་དེ་ལ་ག་དུས་ཡིན་ན་མ་ཉེས་ཁ་གཡོག་བྱས་རྗེས་སྡེབ་འཛིན་བྱས་ཡ་དང་དེ་འདྲའི་གི་དཔེ་མཚོན་མང་པོ་ཅིག་ཡོད་དུས་སྐབས་ལ་བོད་མི་ཚོས་ད་ལྟ་ད་ཁམས་སྡེ་དགེ་རྫོང་སྲིད་གཞུང་གི་སྒོ་མདུན་དུ་མི་མང་པོ་ཅིག་འཛོམས་ཡོད་པ་འདི་ལ་ད་གནས་སྟངས་ག་འདྲའི་ཆགས་ཡོད་ན་བསམ་ན་སེམས་འཚབ་ཆེན་པོ་ཅིག་འདུག་དེ་མ་ཤེས་ད་ད་ལྟ་ང་ཚོའི་བོད་ནང་གི་གནས་སྟངས་དེ་ཧ་ལས་པ

རྒྱ་ནག་ནང་ལ་ད་བོད་པ་མང་པོ་གིས་བེད་སྤྱོད་གཏོང་བཞིན་པ་གི་མགྱོགས་འཕྲིན་ལབ་ན་འདྲ་གང་ལྟར་ཁོའི་ཧྲུའུ་ལབ་ཡ་དེའི་སྒང་ལ་དེའི་སྒང་གི་བརྙན་འཕྲིན་ཐུང་ཐུང་འཇོག་ས་དེ་འདྲའི་གི་སྒང་ལ་བཞག་བཞག་འདུག་དེ་ཡིན་ན་ཡང་ད་རྒྱུན་རིང་པོ་ཅིག་གི་མ་འགོར་བ་བྱས་ཕལ་ཆེར་དེ་སུབ་འགྲོ་གི་རེད་བསམ་ནས་མི་མང་པོ་གི་སེམས་ཁུར་བྱེད་གི་བསྡད་བཞག་ཡིན་ན་ཡང་གནས་ཚུལ་དེའི་སྒང་ལ་ད་ཅིག་བོད་པ་དེ་ཚོ་གི་འདི་འདྲའི་བྱས་ནས་རྫོང་སྲིད་གཞུང་ལ་རྫོང་སྲིད་གཞུང་ལ་ཨ་ནེ་རེ་བ་ཞུ་གི་ཡོད་རེད་ཞུ་འབོད་བྱེད་གི་ཡོད་རེད་ལབ་ནས་བྲིས་འདུག་དེ་དེའི་སྐབས་ལ་ད་རྒྱ་ནག་གི་ཁོའི་ཧྲུའུ་ལབ་ཡ་དེའི་ནང་ལ་ད་ལྟ་གནས་ཚུལ་དེ་འདུག་དེ་ད་ལྟ་ད་ད་ལྟ་ཡོད་མེད་དེ་ད་ལྟ་གསལ་བོ་ཅིག་ཧ་གོ་མ་སོང་གང་ལྟར་ཐོག་མ་ཐོན་ས་དེ་དེ་ནས་རེད། ཨ་ནི་གཞན་པ་ང་ཚོ་ད་ཊུ་ཝི་ཊར་དྲ་ཚིགས་དང་ཡང་ན་ངོ་དེབ་དྲ་ཚིགས་ལ་སོགས་པའི་སྒང་དུ་མི་སྒེར་བ་ཁ་ཤས་རེ་གིས་དེ་འདྲའི་བཏང་ཡོད་པ་མ་ཤེས་སྤྱིར་བཏང་གི་ང་ཚོ